དམ་པ་རིགས་བརྒྱའི་གཙོ་ལ་གུས་ཕྱག་འཚལ་བདག་སོགས་འགྲོ་རྒྱུད་བློ་སྣ་ཆོས་ལ་འགྱུར། མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ། ཆོས་གསན་པའི་ཚུལ་རྣམས་ནི་མདོ་རྒྱུད་བསྟན་བཅོས་དྲི་མ་མེད་པ་དག་ལས་ཇི་སྐད་དུ་གསུངས་པ་བཞིན་དུ་ལེགས་པར་གསལ་བཏབ་སྟེ་གསན་པར་ཞུ་ཟེར་ཞུ་ནི་ད་གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་འདི་ནི། དམ་པའི་ཆོས་ཐམས་ཅད་ཀྱི་སྙིང་པོ་གཅིག་ཏུ་འདྲིལ་བ་ཨོ་རྒྱན་སངས་རྒྱས་གཉིས་པའི་ཞལ་ནས་གསུངས་པའི་བར་དོ་ཐོས་གྲོལ་དེ་ཞུ་བའི་སྐབས་ཡིན། ད་བར་དོ་ཐོས་གྲོལ་དེ་གི་ནང་ལས་ཡང་ཆོས་ཉིད་ཀྱི་བར་དོ་འདི་གི་ནང་ལས་ད་རེས་བཟུམ་ཅིག་འབད་བ་ཅིན་ད་ཐ་མ། ཆོས་ཉིད་བར་དོ་འདི་གི་དགོས་པ་དང། རྒྱུ་མཚན་བཟུམ་ཅིག་ཡིན་པས་ད་དེ་ཚུ་ད་ཡིག་ཆུང་གི་ཐོག་ལས་ཡོད་མི་དེ་ནང་ལས་མར་ལྷག་སྟེ་ཕུལ་ནི་ཡིན། ཟེར་ཞུ་དོ་ལ། དགའ་བདེ་བའི་གསུང་ནོ་ཟེར་བ་བཞིན་དེ་དེ་སྲས་ཞུ་དོ་འཛུམ་པའི་ཡལ་ལས་མ་གྱིས། དེ་ངོ་སྤྲོད་དུས་སུ། དེ་དགེ་བྱེད་རྟག་ཏུ་ཡིན། དེ་བར་མདོ་ལུགས་གནས་པའི་སེམས་ཅན་དོན་གཉེར་མྱོང་འདས་ཡུལ་མི་འདི་ལུགས། བཟོད་གླགས་མེད་པའི་དོན་གཉེར་མྱོང་འདས་འདོད་པའི་སྐབས་ལུགས་དེ་ང་ཅའི་ར་གྱིས་བཟོད་མ་བཟོད་པའི་དོན་གཉེར་དེ་དང་བྲལ་ནས་དགེ་འདུན་ལོག་པས་མཐུ་སྦྱངས་པ་དང་སྙིང་རྗེ་སྐྱེས་མཐོ་སླེབས་པས། ད་ལོག་ཅི་ལོག་ཅི་ལྷག་དེ་ཕྱིན་གོ་སྲས་ཡིན་པས། འཇིགས་སྐྲག་དངངས་སྐྲག་ཐམས་ཅད་ཡལ་ནས་ངེས་པར་གྲོལ་བའི་སངས་རྒྱས་པར་འགྱུར་བས་གལ་ཆེ། ཟེར་དེ་ཨ་ནི་བཟུམ་འབད་དེ་ལོག་ཅི་ལོག་ཅི་ལྷག་བྱིནམ་ད་ཅིག་འབད་བ་ཅིན་ཏེ་ཁོང་ལུ་ཡོད་མི་གི་འཇིགས་སྐྲག་དང་དངངས་སྐྲག་དེ་ཚུ་ག་ར་ཡལ་ཏེ་འགྱོ་ཞིནམ་ལས་འབད་ཁོང་ཆ་ཁྱབ་ངོ་འཕྲོད་དེ་གིས་འབད་སངས་རྒྱས་ཀྱི་གོ་འཕང་ཐོབ་ནི་གི་སྐལ་བ་ཡོད་དེ་འབད་ནི་དེ་གིས་ངོ་སྤྲོད་དེ་ལན་གསུམ་མམ་བདུན་གྱི་བར་དུ། དེ་ཡང་ན་ལན་གསུམ་ཡང་ན་ལན་བདུན་གྱི་བར་དུ་བརྗོད་དགོས། ད་ངོ་སྤྲོད་བདེ་བའི་ལྕགས་སྒོ་ཞེས་གསུངས་མིན་པས། ད་གནས་པའི་ངོ་སྤྲོད་བདེ་བའི་ལྷག་བཅིངས་མདོག་བྱེད་པའི་བ་ཅན་ངོ་སྤྲོད་བདེ་བའི་ལྕགས་བ་ཅན་སེམས་མེད་བདེ་སྐྱིད་པས། དེས་ནི། བདེ་སྐྱིད་པའི་ཞིམ་ལས་པས། སྡིག་པ་ཅི་ལྟར་ཆེ་ཞིང་ལས་འཕྲོ། གཞན་ཡང་སེམས་ངོམས་ལ་སྡིག་པ་དགའ་བསྟིམ་ཅི་ཆེ་ལས་འཕྲོ་ཅི་ལྟར་གཞན་བདེ་སྐྱིད་པའི་ཟས་བྱེད་རུང། ལས་འཕྲོ་ཉེན་འདེགས་ཀྱི་འོད་ཟེར་བྱེ་རུ་ལས་ཀྱི་འཕྲོ་མེ་སྲ་བྱེ་རུ། དེ་མ་གྲོལ་ལུས་ཀྱི་ཐབས་མེད་སེམས་མེད་བར་དོ་ལས་འདས་པའི་སེམས་ཅན་འདི། འདི་རྣམས་ལ་ཅི་ལྟར་བརྗེད་ཀྱང་ངོ་མ་འཕྲོད་ན་བར་དོ་གསུམ་པ་སྲིད་པ་བར་དོ་འཁྱམས་འགྱུར་བས། འདི་གསུམ་པའི་གར་སྟིམ་གྱིས་ངོ་སྤྲོད་ཁྱབ་འདེགས་ཀྱི་འོད་ཟེར་བྱེ་རུ་ལས་ཉན་པའི་དབང་གིས་རྩ་ལས་དེ་དག་འཕྲོ་ཐབས་མེད་པ་བས་ཁོག་ངོ་འཕྲོད་མ་ཚུབ་དྲག་བྱེད་པའི་བ་ཅན་དེ་དེ་རྣམས་ལུགས་སྲིད་པ་བར་དོ་འཁྱམས་ཏེ་འཇོག་གོ་བས། བསྟན། རུ་དགའ་ལྡེམ་གཅིག་ལས་འཕྲོ་གཞན་འདི་གའི་སྦས་ཚད་ཅེ་རུ་ར། ངོ་སྤྲོད་ལོག་ཅེ་ལོག་ཅེ་ལྷ་དཔེ་གང་ལས། དེ་དང་གཞན་མ་ཞོག་ཅེ་ར་དེ་ན་ལས་འཕྲོས་འདི་གའི་སྦས་ཅེ་འོ་ཡིན་ཟེར། ད་འཕྲོས་མ་ཚུགས་མིན་དེ་སུ། སེམས་དབང་འདི་ཆོས་ཉིད་བར་དོ་ལས་འཕྲོས་མ་ཚུགས་མིན་དེ་སུ་དེ་ན་ལས་འཕྲོས་ཤིམ་ལས་པའི་སེམས་དཔའ་བར་དོ་ནང་ལོ་ཧུད་འམ་ལ། ད་ནང་པ་ལས་བྱུང་ནི་གྱིས་ཏེ་སྲིད་པ་བར་དོ་ཟེར་མི་དེ་དྲུག་པ་དེ། ད་དེ་གི་ངོ་སྤྲོད་དབུ་ལས་མ་ཐོན་འོང་ཟེར་གསུངས་མིན་པས། ད་ང་བཅས་ར་གོམས་འདྲིས་ཆེ་ཆུང་ག་བཟུམ་ཅིག་ཡིན་ཏེ་སྐྱེས་པའི་ས་ཕྱི་རུ་སྤྱིར་བཏང་གི། འཆི་ཁ་དེ་ནང་ལུ་ཧེ་བདག་ལོ། དེ་འཁྲུལ་པ་འབྱུང་ནི་ཡུལ་ལམ་གྱི་ཡུལ་ཕྱི་གཉིས་ར་ཡིན་ཏེ་སྐྱེས་པའི་ས་ཕྱི་རུ་འཁྲུལ་ནི་གི་ཉེན་ཁ་ཡོད་ཟེར་མས། འདི་འབད་ནི་དེ་གིས། འདི་འཁྲུལ་པ་དེ་བཟློག་ནི་གི་ཐབས། ངོ་ལེགས་ཤོམ་སྦེ་འཕྲོད་དེ་གྲོལ་འགྱོ་ཚུགས་ནི་གི་ཐབས་ལུ་བར་དོ་ཐོས་གྲོལ་དེ་མེད་པའི་ཐབས་མེད། མེད་ཐབས་མེད་ཅིག་ཡིན་ཟེར་གསུང་བཞག་ནུག་ལགས། ཐོས་གྲོལ་དེ་མེད་པའི་ཐབས་མེད་དོ་ཟེར་གསུང་དགོ་པའི་དོན་དག་ནི་ཡིན་པས། གོམས་འདྲིས་ཆེ་བ་རྣམས་བེམ་རིག་བྲལ་ནས་ཆོས་ཉིད་ལམ་གྱིས་འོང། གོམས་འདྲིས་ཆེ་མི་མི་དེ་ཚུ་ཡིན་པ་ཅིན་རུ། གཟུགས་དང་རྣམ་ཤེས་ལུས་དང་རྣམ་ཤེས་ཁ་འབྱེལཝ་ཅིག། ཆོས་ཉིད་ཀྱི་སྣང་བ་དེ་ཚུ། བར་དོ་ཆོས་ཉིད་ཀྱི་སྣང་བ་འདི་ཁྲ་ལམ་ལམ་སྦེ་ཤར་ཏེ་ཐོན་འོང། ཟེར་གསོན་པོ་ཡོད་ཀྱི་དུས་སུ་རིག་ཐོག་ཏུ་ངོ་འཕྲོད་པ་དང་ཉམས་མྱོང་ཡོད་པ་རྣམས་འཆི་ཁ་ཡི་བར་དོ་འོད་གསལ་ཤར་བའི་གི་དུས་སུ་སྟོབས་ཤིན་ཏུ་ཆེ་བས་གསོན་པོ་ཡོད་དུས་སུ་ཉམས་ལེན་གལ་ཆེའོ་ཞེས་གསུང་བཞག་ནུག། ཡང་གསོན་པོ་ཡོད་དུས་སུ་གསང་སྔགས་ཀྱི་ལྷ་ཡི་བསྐྱེད་རྫོགས་བསྒོམ་པ་རྣམས་ནི་ཆོས་ཉིད་བར་དོ་ལ་ཞི་ཁྲོ་ཡི་སྣང་བ་ཤར་བའི་དུས་སུ་སྟོབས་ཤིན་ཏུ་ཆེ་བ་ཡོད་དོ། དེ་བས་ན་གསོན་པོ་ཡོད་དུས་སུ་ཡང་ཁྱད་པར་བར་དོ་ཐོས་གྲོལ་འདི་ལ་ཤིན་ཏུ་བྱང་བར་བྱས་པ་འདི་ནི་གལ་ཆེའོ་འདི་བཅང་བར་བྱའོ་ཀུན་ཆུབ་པར་བྱའོ་ཀླག་པར་བྱའོ་ཚུལ་བཞིན་དུ་ཡིད་ལ་བྱའོ། དུས་གསུམ་དུ་མ་ཆག་པར་བྱའོ་ཚིག་དོན་ཡིད་ལ་ཤིན་ཏུ་གསལ་བར་བྱའོ། ཟེར་གསུངས་བཞག་ནུག་ལགས།

ཨ་འདི་ཤི་སྟེ་འགྱོ་བའི་གི་ཚེ་ནང་ལུ། རང་གི་རང་དབང་ག་ནི་ཡ་མེད་ཟེར་མས་ལགས། བསླབ་ནི་བསླབ་ས་མི་འདུག་ག་ལུ་ཡ། སྐྱབས་བདག་རེད་ས་ག་ལུ་ཡ་མི་འདུག། ཡོད་མི་དེ་ལུ་རང་གི་སྐྱབས་དང་རེ་ས་འབད་མི་ཤེས་པས་ག་ཅི་སྦེ་ད་ལྟོ་ལས་ག་ཨ་ཀའུ་བེ་དུས་ནི་དེ་གི། དད་པ་མོས་གུས་ཟེར་མི་དེ་སྐྱེ་མི་ཚུགས། རང་གི། ཐོབ་དགོ་ས། འཇུ་དཔལ་ཤ་སྟམ་ན་སྣང་བ་ཆུང་ཀུ་རེ་ཡུན་དེ་ལུ་བརྟེན་ཏེ་གི་སྦེ་གནམ་མེད་ས་མེད་སྦོམ་བཟོ་སྟེ་གི་སྦེ་རང་གིས་རང་ར་ཡེངས་སྦེ་ལུས། ལ་ལུ་ཅིག་དེ་ནི། ཟ་ནི་མེད་འཐུང་ནི་མེད་པའི་གི་ཀ་ཉིལ་གྱི་བའི་ཤིམ་ལས་པའི་ལུས། ལ་ལུ་ཅིག་དེ་ནི། རོགས་ཀྱི་འོག་ལུ་གཡོག་རྐྱབ་བི་ལུ་ཀ་ཅི་ལོ་སའི་དབང་ཚད་རང་ལུ་ག་ནི་ཡང་མེད་པ་སྦེ་ཆོས་སྒྲུབ་དགོ་མནོ་རུང་སྒྲུབ་མ་ཚུགས་པ་སྦེ་ལུས། ལ་ལུ་ཅིག་སྒྲུབ་ནི་གི་རང་དབང་ཡོད་ཟེར་ཅི་རུ་ར།

དེ་ལས་འདས་ཀྱི་དོན་ལྟ་དེ་སུ་སེམས་ཁ་ལོ་བཞག་སེམས་མེད་སྐྱོན་བྱེད་པར་བྱའོ། བརླག་པར་བྱའོ། བྲེལ་བྲེལ་ལ་ལྷག་གོ་སེམས་མེད་ཚུལ་བཞིན་དུ་ཡིད་ལ་བྱའོ། དེ་ག་དེ་བས་གསུང་འདི་ཡོད་པས་ན་གསུང་དུ་བཟུང་བས་ར། ལ་ལན་ཐབས་སེམས་མེད། སྒྲུབ་པ་ཉི་མ་ཕྱི་རུ་ཨ་ཏྭ་ར་མ་བྱས་པ་བས་དེ་སུ་སེམས་ཁ་ལོ་བྲེལ་སེམས་མེད་འདི་གསུང་དུ་མ་ཆགས་པར་བྱའོ།

དཔེར་ན། མི་རང་གསོད་མི་ཀྱི་མི་གཤེད་མ། ཤན་པ་བརྒྱ་ཐམ་པ་དེ་གཅིག་གིས་རང། དེ་ལྟར་མཚོན་ཆ་རེ་སྒྲིལ་དུས་སུ་བག་ཏུ་སྐྱེས་པའི་བདའ་དེ་འོང་ས་ཅི་རུ་ར་བར་དོ་ཐོས་གྲོལ་གྱི་ཚིག་དང་དོན་དེ་ཚུ་སེམས་ཁ་ལས་བརྗེད་མ་སོ་ཟེར་མས། དེ་སྐྱེས་སྐབས་ལོ་ག་བདུན་གྱི་ནང་ལྡོག་ཏེ་བདུན་ངོ། འོང་ས་ཅི་རུ་ར། བར་དོ་ཐོས་གྲོལ་གྱི་ཚིག་དག་འདོན་དུས་སུ། སེམས་ཁ་ལས་བརྗེད་མ་སོ་ཟེར་མས་མི་གིས་བདའ་འོང་ས་ཅི་རུ་ད་ལྟོ་ར་ཁྱོད་གསད་ནི་ཡིན་བརྡུང་ནི་ཡིན་ཟེར་བདའ་འོང་ས་ཅི་རུ་མི་བརྒྱ་ཐམ་པ་དེ་གཅིག་གིས་དེ་གི་ཧེ་མ་རྒྱུག་ཐལ་ཐལ་བཏང་བ་ཨིན་རུ་ར། རྒྱུག་པའི་བར་ན་ཡང་བར་དོ་ཐོས་གྲོལ་གྱི་ཚིག་དོན་འདི་ཁྱེད་ཀྱི་སེམས་ཁ་ལས་བརྗེད་མ་སོ་ཟེར། དང་ནིམ་ཅི་གསུངས་པའི་སྒང་ལས་རྒྱའི་ཆེ་ཧེ་དེ་ང་གཅིག་གིས་སོ་སོ་བོའི་བྱུག་བོ་ག་ནི་ཡེ་མི་འདུག་གུ་རུ་རིན་པོ་ཆེ་ག་ནི་པའི་གསུངས་བཞག་ནུག་ལགས། གཤེད་མ་བརྒྱས་དེད་ནས་བྱུང་ཡང། འདི་ཡི་ཚིག་དོན་ཡིད་ལ་མི་བརྗེད་པར་བྱའོ། ཟེར་མི་གསུང་དོན་དག་དེ་དེ་འམ་ལ། དེ་ནི་ཐོས་གྲོལ་ཆེན་མོ་ཞེས་བྱ་བ་ཡིན་པས་སང་འདི་ཐོས་གྲོལ་ཆེན་པོ་ཟེར་སླབ་པ་ཨིན་ཟེར་ཐོས་གྲོལ་ཆེན་མོ་ཞེས་བྱ་བ་ཡིན་པས། ཐོས་གྲོལ་ཆེན་མོ་ཟེར་ནི་དེ་གིས་སྦེ་མཚམས་མེད་པ་ལྔ་བསགས་པས་གྱིས་མི་ཡི་རྣ་ལམ་དུ་ཐོས་ན་ཡང་ངེས་པར་གྲོལ་བར་འགྱུར་རོ་མཚམས་མེད་ལྔ་ཡི་ལས་ཅི་བསགས་པ་ཅི་བསྙེན་བ་མནར་མེད་དུ་སྐྱེ་དགོས་པས་ཨིན་ས་ཅི་རུ་ཁོ་ཡང་ངེས་པར་དུ། ཚ་མོས་ང་ཡི་ལས་ས་ས་ཅི་རུ་ཁུག་གི་གནམ་ཆུ་ཁ་ལུ་བར་དོ་ཚོད་དྲུད་དེ་མགོ་བོ་ཆེབ་བྲག་བྱེད་པའི་བ་བྱིན་ཏེ་མགོ་བོ་གཅིག་ཁོ་ར་གི་དེ་བ་དག་མི་རྒྱུ་སྐྱེ་ཚུབ་པ་བྱིན་ཏེ་དེ་ཡ་ཡ་དྲུད་ནས་ཀྱི་ཐབས་བཟང་མོ་དེ་བར་དོ་ཚོད་དྲུད་དེ་ཨིན་སེམས་མེད་དེ་ཡའི་ཕྱིར་ཁྲོ་ཆེན་པོའི་ནང་དུ་བརླག་པར་བྱའོ་ཟེར། རྒྱུ་མཚན་དེའི་བས་ནི་དེ་ཀྱི་རྒྱལ་ཆེན་ནི་དེ་ཀྱི་བར་དོ་ཚོད་དྲུད་དེ་ཁྲོམ་སྦོམ་གྱི་ནང་ལུ་ལྷག་གོ་མི་ལས་ཤ་གཅིག་གི་སྣང་བ་ལུ་ཐུལ་སུབ་པའི་བས་མགོ་སེམས་མེད་ང་ཆེ་ར་གི་གུ་རུ་རིན་པོ་ཆེ་ཁོ་ར་གི་བཀའ་ཡིན་པས་ལ། དེའི་ཕྱིར་ཁྲོམ་ཆེན་མོའི་ནང་ནས་བཀླག་པར་བྱའོ་སྤེལ་བར་བྱའོ་ག་དེམ་ཅིག་སྦེ་སོ་སོ་སྤེལ་དགོ། ཟེར་དེ་ལྟར་ན་ལན་གཅིག་ཚོར་བའི་དོན་མ་རྟོགས་ཀྱང་བར་དོ་ཡི་རིག་པ་དགུ་འགྱུར་གྱིས་གསལ་ནི་དེ་གིས་སྦེ་ཤུལ་ལས་ཕན་ཐོགས་ཟེར་མས་ད་ལྟོ་ཧ་གོ་མ་སོ་དེ་གིས་འབད་ས་ཅི་རུ་ར་ད་ལྟོ་རྣ་བར་ཐོས་ཞབས་གྲོགས་ཅིག་འབད་བ་ཅིན། དེའི་དུས་སུ་ཚིག་གཅིག་ཀྱང་མ་བརྗེད་པར་དྲན་པར་འགྱུར་རོ། ཤུལ་ལས་དེ་ལས་གཞན་པའི་དྲན་ཚུགས་ཟེར་མས་བར་དོ་ལུ་ལྷོདཔ་ད་ལུ། དེའི་ཕྱིར་ན་གསོན་པོ་ཡོད་དུས་སུ་ཀུན་གྱི་རྣ་བར་སྒྲགས།

དེ་སངས་རྒྱས་ཀྱི་བསྟན་པའི་ཞབས་ཏོག་ཡིན་སེམས་ཅན་གྱི་འགྲོ་དོན་ཡིན་ཟེར་མས་འདི་དང་འཕྲད་པ་ནི་སྐལ་པ་ཤིན་ཏུ་བཟང་བ་ཡིན་བར་དོ་ཐོས་གྲོལ་ནི་དེ་དང་དེ་དང་འཕྱད་ཚུགས་ནི་འདི་གནམ་མེད་ས་མེད་ལཱ་ཁག་ཡིན་ཟེར། ནི་གནམ་མེད་ས་མེད་བྱིན་རླབས་ཆེ་དྲགས་ཡིན་ཟེར་མས། ཚོགས་བསགས་ཤིང་སྒྲིབ་པ་སྦྱང་བ་རྣམས་མ་གཏོགས་པ་དེ་དང་འཕྲད་པར་དཀའོ། ཚོགས་བསགས་སྒྲིབ་སྦྱང་ལེགས་ཤོམ་ཅིག་མེདཔ་ཅིག་འབད་བ་ཅིན། ཏེ་བར་དོ་ཐོས་གྲོལ་དེ་དང་འཕྱད་མི་ཚུགས་ཟེར་མས།

ཐོས་པ་ཙམ་གྱིས་ཀྱི་འགྲོས་ནི་མ་གཏོགས་དད་པ་མེད་མིན་མི་དེ་ཀྱིས་ཐོས་ས་ཅི་རུ་རག་དེ་དེ་བཟུང་བས་དེ་འགྲོས་མི་ཚུགས་སེམས་མེད་དེའི་ཕྱིར་དེ་ལ་ཤིན་ཏུ་གཅེས་སྤྲས་སུ་བྱའོ། རྒྱུ་མཚན་དང་རྒྱུས་པ་དེ་བཟུང་བས་ཡུལ་ནི་དེ་ཀྱིས་དེ་ལུས་རྣམ་སྨིན་ས་མེད་ང་ཆེ་རག་གིས་དེ་དང་བདག་འཛིན་བས་གོ་སེམས་མེད་སྐྱེས་ཤིང་འཕགས་འཕགས་པའི་ཞིམ་ལེགས་པའི་བདག་འཛིན་ཐབས་འགོབ་དེ་ཁ་ཆེ་ས་རང་གི་མིག་ཏུ་བཟུང་བས་སོ་འགོབ་དེ་ཁ་ཆེ་སེམས་མེད། བྱིན་རླབས་ཅན་གྱི་མཆོག་བས་ནི་དེ་ཀྱིས་དེ་ནི་ཆོས་ཐམས་ཅད་ཀྱི་བཅུད་ལེན་ཡིན་སེམས་མེད་ལ། ཆོས་ཐམས་ཅད་ཀྱི་བཅུད་སངས་རྒྱས་ཀྱི་ཆོས་ཀྱི་སྒོ་མོ་བརྒྱད་ཁྲི་བཞི་སྟོང་ཐམས་ཅད་ཀྱི་བཅུད་དེ་དེ་ཨིན་ཟེར་མི་བར་དོ་ཐོས་གྲོལ་འདི་གི། བར་དོ་ཡི་གདམས་པ་ཐོས་པ་ཙམ་གྱིས་གྲོལ་བ་བལྟས་པ་ཙམ་གྱིས་གྲོལ་བ། བར་དོ་ཐོས་གྲོལ་ཆེན་མོ་ཞེས་བྱ་བ་ཆོས་ཉིད་ཀྱི་བར་དོ་ཡི་ངོ་སྤྲོད་རྫོགས་སོ། ཞེས་གསུངས་བཞག་ནུག་ལགས། ད། ཨ་ནི་བཟུམ་སྦེ། བྱིན་རླབས་ཆེ་བའི་གི་བར་དོ་ཐོས་གྲོལ་དེ་དེ་བཟུམ་ཅིག་གི་བས་དེ་རྫོགས་པའི་ཟེར་མི་ཆོས་ཉིད་ཀྱི་བར་དོ་དེ། དེ་ག་གིས་གསུངམ་མོ་གྲུབ་ཐོབ་ཀརྨ་གླིང་པས་ཆུ་བོ་གསེར་ལྡན་གྱི་འགྲམ་ན་པའི་སྒམ་པོ་གདར་གྱི་རི་བོ་ཡོད་ཀྱི། གནས་ཡས་འདི་ན་ལེགས་པའི་ཤེམ་ལེགས་པའི་གདན་དྲངས་གྲབས་ཨིན་བསམ་ཡས་གསར་བ་མ་འགག་ལམ། དང་འདི་ཀྱིས་དགའ་བྱེད་དེ་བྱེད་བྱིན་རླབས་ཆེ་བ་དང་རྩག་ཆེ་བས་ཀྱི་བར་དོ་ཐོས་འཕྲལ་ཆོས་ཉིད་ཀྱི་བར་དོ་སེམས་མིན་ཏེ་བརྟས་ཞུ་ཚར་བ་ཡིན་སེ་ཞུ་ནི་ཡིན་དེ་ན་ལེ་མ་དག་རུ་ང་བྱེད་ར་སྲིད་པ་བར་དོ་སེ་ཆོས་ཉིད་ཀྱི་བར་དོ་འདི་ན་ལེ་ངོ་འཕྲོད་དེ་ཡར་སོགས་པ་བྱིན་ཏེ་སྲིད་པ་བར་དོ་ན་རུ་ཧུད་མི་འགོ་འདི་ན་ལེ་ངོ་འཕྲོད་མ་སོགས་པ་བྱིན་འདི་ན་ལེ་འཕྲུལ་དེ་སྐྱེས་པས་དེ་ལུས་མིན་ཏེ་སོ། ཏི་ད། མ་སེ་བ་བར་དོ་ན་རུ་ཆམ་དི་དུས་འོང་དེ་ན་ལེ་ང་ཆེ་ར་རྙེད་ལ་གོ་དམ་ཐང་དི་སོ་དེ་ཨ་དེ་བའི་ཨིན་སེ་མིག་གི་ལོ་རྒྱུས་དི་སོ་སེ་བ་བར་དོ་ན་རུ་ཐོན་འོང་དེ་ན་བ་ལེ་རེ་འབའ་ཞིག་འདུག་དེ་ལྷག་དེ་བུན་འོང་སེ་ཞུ་ནི་ཡིན་ལ། ཨ་དེ་གི་ཆོས་ཉིད་ཀི་བར་དོ་དི་རྫོགས་སོ་ཡི་སེ་ཞུ་འདོག་ལ། བསོད་ནམས་དེ་ཡི་དམ་བཅའི་གཟིགས་པ་ནི་འདོམ་ནི་ཉེས་པའི་དགྲ་རྣམས་ཕམ་བྱེད་བཞིན་གྱི་དགའ་ན་བྱེད་པ་ལོངས་སྤྲོ་བ་ཡི་སེམས་དཔའི་ཚོགས་ལས་དགྲ་རྣམས་སྒྲོལ་བར་ཞུ།

འོག་མིན་ཆོས་ཀྱི་དབྱིངས་ཀྱི་ཕོ་བྲང་དུ། དུས་གསུམ་སངས་རྒྱས་ཀུན་གྱི་ངོ་བོ་ཉིད། རང་སེམས་ཆོས་སྐུར་མངོན་སུམ་སྟོན་མཛད་པའི། རྩ་བའི་བླ་མའི་ཞབས་ལ་གུས་ཕྱག་འཚལ། བདག་སོགས་འགྲོ་རྒྱུད་བློ་སྣ་ཆོས་ལ་སྒྱུར། མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་ལེགས་པར་གསལ་བཏབ་པ་དང་བཅས་ཏེ་གསན་པར་ཞུ་གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་འདི་ནི། བར་དོ་ཐོས་གྲོལ་ལས། དང། སྲིད་པ་བར་དོ། སྲིད། བར་དོ་ཐོས་གྲོལ་ལོ་རྣམ་པར་བསྒྲུབས་བདེ་བྱེད་གཡས་ཏེ་ཞུ་བའི་ནཱ་ལེནྡྲ། བསྒྲུབ་པ། སྲིད་པ་བར་དོ། སྲིད་མི་དེ་ཡིན་པས་དེ་ཡལ་བར་དོ་ཀྱི་རྩ་ཚིག་ལོ། བར་དོ་རྣམ་པར་བསྒྲུབས་ཀྱི་རྩ་ཚིག་སྲིད་མི་དེ་ལོ་བཞི་བཞག་སྟེ་བརྒྱད་པའི་སྟེ། དང། བར་དོ་ལོ་བཞིའི་ལོ་གཡས་བ། དེ། བསྒྲུབ་པའི་གཡས་ནི། བདུན་པའི་གཡས་ནི་ལ་སོགས་པ་དུ་དབྱིངས་ས་བཅད་རོ་ལྔ་བཅད་ར་དག་ཏུ། བར་དོའི་རྣམ་པར་འགྲོ་གྱི་རྩ་སེ་དེ་ལུས་བཞི་ཆགས་ཞིམ་ལེགས་པས་དེ་བར་དོ་གྲུ་ཡུའི་སྣང་བ་དེ་དད་པའི་ཞི་བའི་ཡི་གེའི་སྐབས་ལུགས་དེ་འདྲ། རྟ་ཡག་ཡི། ཆོས་ཉིད་བར་དོ་ཡིན་གྱི་རྟ་དད་བར་དོ་བཞིའི་སྣང་བའང་ཤར་ཚུལ་ལས་སོ་སྟེ་བའི་ཤུ་ས་ཡི། རྟ་དད་རེ་བའི་ཡོད་གང་ལས་གྲུབ་པ་ཐ་མ་དེ་ཡིན་ལ། དད་སེ་བ་ལས་ཀྱི་བར་དོ་སེ་མིན་དེ་ཀྱི་སྐོར་ལས་ཤོད་དོ། འདི་ཡིན་ན་ལས་ག་དེ་བས་སོང་ནོ་ཟེར་བ་བཞིན། བླ་མ་ཡི་དམ་མཁའ་འགྲོའི་ལྷ་ཚོགས་ལ་གུས་པའི་ཡིད་ཀྱིས་ཕྱག་འཚལ་ལོ། བར་དོ་གྲོལ་བར་མཛད་དུ་གསོལ། བར་དོ་ཐོས་གྲོལ་ཆེན་མོ་ལས་ཆོས་ཉིད་བར་དོ་གོང་དུ་བསྟན། འདི་ནི་སྲིད་པ་བར་དོ་ཡི་གསལ་འདེབས་བྱ་བ་འདི་སྐད་དོ། ཟེར་སྦེ་གསུངས་བཞག་ནུག་དང་པོ་ཆོས་ཉིད་ཀྱི་བར་དོ་བསྟན་དེ་གིས་ད་ཏེ་མ་ཐར་པ། དེ་གི་ཤུལ་ལས་ར་ཨ་དེ་སྲིད་པ་བར་དོ་འདི་ཨིན་ཟེར་མི། དང། འདི་སྲིད་པ་བར་དོ་འདི་ག་དེ་སྦེ་འབྱུང་འཇུག་པས་ན་མནོ་བ་ཅིན་ཡང་ཆོས་ཉིད་ཀྱི་བར་དོ་ཟེར་མི་འདི་གི་སྐབས་ལུ་ངོ་འཕྲོད་མ་ཚུགས་གྲགས་ཆེ་འབད་བ་ཅིན་ཏེ་འདི་ན་ལས་འཕྲོས་འདི་སྐྱེས་པའི་ཞིནམ་ལས་འབད་སྲིད་པ་བར་དོ་ནང་ལུ་ཤོས་མི་ཡིན་ཟེར་བསྟན་པས་ནི་འདས་ཀྱི། ད་ཆོས་ཉིད་ཀྱི་བར་དོ་གྱི་བསྟན་ཤོས་དག་འདིར་སྲིད་པ་བར་དོ་བསྟན་དགོ་མི་གི་དོན་དག་འདི་ཡིན་པས་ན། ད་སྲིད་པ་བར་དོ་ཟེར་མི་འདི་གི་སྐབས་ལུ་ད་ཡང་ཆོས་ཉིད་ཀྱི་བར་དོ་དེ་གི་སྐབས་ལུ་ངོ་སྤྲོད་ག་དེམ་ཅིག་ལས་བྱ་བྱེད་ར་ཞི་བའི་ལྷ་ཚོགས་ཤར་དང་ཁྲོ་བའི་ལྷ་ཚོགས་ཤར་དང་ལ་སོགས་པ་སྟེ་ངོ་སྤྲོད་ཀྱི་རིགས་མ་འདྲཝ་མ་འདྲཝ་སོ་སོ་ལས་བྱ་བྱེད་དེ་བཟུམ་སྦེ་ར་ཏན་ཏིག་གི་འབོད་ས་ཕྱིར་རོ། མི་ལས་འཕྲོ་ཡོད་མི་འདི་ཚུ་མ་གཏོགས་ལས་འཕྲོ་མེད་མི་གི་མི་འདི་ཚུ་དེ་ལས་འཕྲོ་ཆུང་མི་འདི་ཚུ་ལ་ལུ་ཅིག་རྩ་ལས་ལས་འཕྲོ་མེད་མི་འདི་ཚུ་དེ་ངོ་འཕྲོད་མ་ཚུགས་པར་ལུས་ནི་གི་ཉེན་ཁ་ཡོད་ཟེར་མེ་དེ་བཟུམ་སྦེ་ལུས་མི་འདི་ཚུ་དེ་ན་ལས་ལྷུང་དེ་གི་བའི་ལར་གྱུར་འཁྲིལ་དུས་གི་བའི་དེ་སྲིད་པ་བར་དོ་ནང་ལུ་ཡུལ་སོགས་པ་བྱིན་དང་མ་པ་ཉེས་པ་དེ་མིན་གཉིས་ས་བཅད་རུང་ར། གཙོ་ཆེ་ཤོས་དེ། དེ་ཞག་གྲངས་བཅུ་ཐམ་བསམ་གཏན་གྱི་ཞག་གྲངས་བཅུ་ཐམ་དེ་ཅེས་བརྗོད་ཡོད་ག་ལས་དེ་འདི་ན་ལས་མ་དེ་སྲིད་པ་བར་དོ་གི་དེ་ངོ་སྤྲོད་དང་དེ་དེ་ཚུ་ལྷག་སྟེ་གིས་སྦེ་དེ་བྱིན་ནི་དེ་ཁག་ཆེ་ཟེར་དེ་སྦེ་གསུངས་བཞག་ནུག་ལགས། དེ་ཡང་དཀོན་མཆོག་ལུ་མཆོད་པ་ཕུལ་ཏེ་བར་དོ་ཐོས་གྲོལ་དེ་ལྷག་པའི་གི་སྐབས་ལུ་ཡ། ད་བར་དོ་ཐོས་གྲོལ་གྱི་དབང་དང་ལུང་ཁྲིད་འདི་ཚུ་ཞུ་བའི་གི་སྐབས་ལུ་ཡར་ལ་སྟེ་ང་ཆེ་ར་དང་ནི་གསུངས་པའི་གདོང་ཁ་ཡ་ག་ནི་ཡས་མེད་པ་མི་བཏུབ་པས། མི་གི་ཕུམ་གཅིག་གི་རྩ་བ་ཨིན་ས་ཅིག་རུང་ར་སྟེ་ཀ་མེད་གཅིག་དབྱིངས་རུ་ཕུལ་གོ་བལ་རབ་འབྱུང་པ་ཅན་ཚོགས་དང་སྟོང། ཏེ་དེ་ལས་དཀར་མེ་མཆོདཔ་འདི་ཚུ་རྒྱ་ཆེ་དྲགས་སྦེ་ར་བཤམས་ཞིནམ་ད་འབད་ཏེ་ལྷག་དགོཔ་ཅིག་ཨིན་པས་བར་དོ་ཐོས་གྲོལ་ཟེར་མི་དེ་ཞི་ཁྲོ་དམ་པ་རིགས་བརྒྱའི་ལྷ་ལུ་གསོལཝ་བཏབ་མི་དེ་གསོལཝ་བཏབ་ད་ཁ་སྐམ་སྦེ་མི་བཏུབ་པས།

དམ་པ་མིག་གིས་ཏི་ད། སྦྱོར་བ་མཐུན་རྐྱེན་སྦྱོར་བ་ཕུན་སུམ་ཚོགས་མི་ཚོགས་པའི་ཚོགས་དེ་གིས་འབད་ས་ཅིག་རུང་ར་དེ་ལས་འདི་ད་བས་མི་བྱ་མི་ག་ཅི་གི་ཐད་ལས་འབད་རུང་ར་དེ་བས་མིན་པ། དེ་ལས་བར་དོ་ཐོས་གྲོལ་ཨིན་ཟེར་བའི་སྒང་ལས་མི་ཕུད་རྡོ་རྗེ་ལས་སྐྱེས་མིང་ཡིན་ཟེར་ལྷག་མི་འདི་ར། འདི་ལུ་བདེན་གཅིག་མཐིང་ཡིན་པས་བས་དེ་བས་གསུམ་འདི་ད་གྲགས་ཤོར་ཅིག་མེད་དེ་དོང་ཁ་ཅོག་ཙེ་ཅི་ཡས་ཡོད་མེད་ཅི་བས་བས་དེ་ད་འང་འདི་བཟུམ་སྦེ། དང་ཁ་ལོ་ཅོག་སྒྲོམ་གྱི་སྐད་ནི། སྟེ་གྲིབ་དོར་གྱི་སྐད་སྐད་ནི། བདེན་གྱི་མཐིང་ཡིན་པའི་བེ་ནི་དེ་ཡལ་བའི་ཚུགས་མ་ཚུགས་གཅིག་གི་ཐོག་ལས་པའི་ཞིནམ་ལས་འབད་དེ། བར་དོ་ཐོས་གྲོལ་ལྷག་མི་ཡང་མིན་འདུག་ལགས། དེ་དང་དེ་བཟུམ་སྦེ་ལྷག་བཅུག་མི་ཡང་དཀོན་དྲགས་འོང། ཡོད་ས་ཅིག་རུང་ར་དེ་བཟུམ་སྦེ་དགྲ་བགེགས་ཏོག་ཏོག་ནོན་མི་ས་མི་ལྕགས་དྲི་ལྕམ་ནི་དེ་ཕག་ཞག། དེའང་ནེམ་གཅིག་ཡལ་ཏེ་དགྲ་དྲི་བསུ་བ་ལ་ལུ་ཅིག་ཁ་ལུག་དེ་ལ་ཁ་བཏང་མེད།

སྲིད་པ་བར་དོ་ཀྱི་ངོ་སྤྲོད་དེ་ལྷག་སྡེབ་ཆེན་པོས་ཀྱི་སྐབས་ལུགས་ཏེ་རྨི་ཡིག་དེ་ཀྱི་མིང་སྟོན་ཏེ། གཤིན་པོ་དེ་ཀྱི་མིང་སྟོན་ཤིམ་ལས་པའི་ལན་བདུན་གྱི་བར་དུ་བོག་བོག་སེང་མེད་ལ། དེ་ལན་བདུན་གྱི་བར་དུ་བོག་ཤིམ་ལས་པའི་ལྷག་ནི་དེ་ག་དེ་པའི་ལྷག་ནིམ་ཟེར་བ་བྱིན་སྐད་རེ་སྐྱེས་བུ། ཁྱོད་ལེགས་པར་ཉན་ལ་ཡིད་ལ་ཟུང་ཞིག། ཟེར། བྱ་ར་ལས་གཞན་པའི་ཉིན། ཉིན་ཤིམ་ད་པའི་ཉིན་བིས་ཀྱི་དོན་དེ་སེམས་ཁ་ལོ་བཞག་མ་རེ་ཡིན་སེང་མེད།

དེ་ཡང་རྫུས་ཏེ་སྐྱེའུ་མའི་རྫུས་ཏེ་སྐྱེའུ་བདག་ལུ་ལ། ཡང་ཆོས་ཉིད་ཀྱི་བར་དོ་འདི་སོགས་ཀྱི་སྐབས་ལུ་ཤར་ནང་དགའ་གསུམ་གྱི་ཤར་རོ་ར་ཆས་ཀྱི་དངོས་གཞིའི་མ་ཚུབ་ལས་བསྟན་འདི་ཡིན་པས་དེ་ལས་མ་ཞག་གྲངས་ཉི་ཤུ་རྩ་ལྔའོ། ཟས་འདི་ཅི། དེ་ཞག་གྲངས་ཉི་ཤུ་རྩ་གཅིག་དེ་ཅི། དེ་འང་གནས་པའི་སྦྱོར་ཡོད་ཀྱི་གང་ལས་དེ་འང་ན་ལས་པའི་ཤིམ་ལས་མ་སོགས་ཀྱིས་དེ་དང་སྲིད་པ་བར་དོ་དེ་དེ་ན་ལས་བཤད་དོ་ཡོད་པ་ཡིན་པས་དེ་ངེས་པ་དེ་མིན་འདུག་དེ་ཡང་ལས་མང་ལ་ལུགས་ཀྱིས་དེ་ཞག་གྲངས་བཞི་ལྔ་ལས་ཡང་བཤད་མི་ཡོད་པས། ཏེ་དེ་ལས་མང་ཆེ་ཤོས་ཀྱི་ཏེ་ཞག་བཅུ་ཐམ་འདས་ཀྱི་སྦྱོར་བའི་སྒང་ལའང་གནས་ལས་བཤད་དོ་ཡོད་པས་དེ་ལས། ཏེ་ད་སྤྱིར་བཏང་གི་གཙོ་ཆེ་ཤོས་ཀྱི་ཏེའང་ནི་ཞག་གྲངས་ཉི་ཤུ་རྩ་གཅིག། ཞག་གྲངས་ཉི་ཤུ་རྩ་ལྔ། ཏེའང་ནི་ཅེས་འཇོག་ལྟར་ལུགས་བཤད་དོ་ཡོད་པིང་སེ་འདས་པའི་གསུང་བྱང་ནོར་ལ། ཏེའང་ནི་གནའ་ཤུབས་ལྟར་ཚར་གྱི་ཏེ་སྒྲ་རུ་དྲི་མེད་དགྱེས་རྡོར་གསུམ་པའི་ཞིམ་ལས་པས་འཇུག། དེ་གནའ་ལས་ཡར་ལོངས་པའི་ཡིག་སྒང་ལས་ཏེ།

སྙོན་ཆུང་སྲིད་པའི་ཤ་གཟུགས་ཅན། མདོ་དང་རྒྱུད་སྡེ་གསུམ་ན་ལས་འདས་པའི་གསུངས་ཡིན་པས་ལ། སྔོན་འབྱུང་སྲིད་པའི་ཤ་གཟུགས་ཅན་དབང་པོ་ཀུན་ཚང་ཐོགས་མེད་རྒྱུ། ལས་ཀྱི་རྫུ་འཕྲུལ་ཤུགས་དང་ལྡན། རིགས་མཐུན་ལྷ་མིག་དག་པས་མཐོང། ཞེས་གསུངས་པས། དང། འདི་ཀྱི་དོན་ད་ལྟར་བཏུབ་པའི་ཞིམ་ལས་པས་དེ་ཤར་ནང་མ་གྲོགས་སྡེ་གསུམ་པའི་ལས་ཤ་ཅེ་ར་ཤ་ནི་ཡོད། སྲེག་མེད། ད་ཆའི་ལུས་བར་དོ་གི་ལུས་ཡིན་རྫུས་སྐྱེས་ཡིན་དབྱིངས་ཀུ་མུད་དོན་དག་འང་འདི་ཡིན་སེམས་མེད་དེ་སོགས་བཤད་པ་ཡིན་པས་དེ་སོགས་རིམ་པ་བཞིན་དུ་དོན་དག་ནང་པ་ལས་ཅུང་ཟད་ཞུ་ནི་ཡིན། བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱེད་ཅིང་སྐྱེ་རྒ་ན་འཆིའི་རྦ་ཀློང་འཁྲུགས་པ་ཡི་སྲིད་པའི་མཚོ་ལས་འགྲོ་རྣམས་བསྒྲལ་བར་ཤོག།